ཞེ་བརྒྱད་པ། འཇག་རྩྭས་འདམ་བག་འགེབས་པ། བཙུན་པ་མོང་གལ་གྱི་བུས། རྒྱལ་བྱེད་ཚལ་དུ་བཞུགས་པའི་བཅོམ་ལྡན་འདས་ཀྱི་འཁོར་དགེ་སློང་བགྲེས་པ་དག་དང། ཀོ་ཤམ་བིར་འཁྲུག་རྩོད་བྱུང་སྐབས་ཀྱི་མི་སྣ་གཙོ་བོ་དག་ལྷན་འཛོམས་ཀྱིས་ཚོགས་འདུ་ཞིག་འཚོགས་རྒྱུའི་དགོངས་འཆར་བཏོན། དེ་ལྟར་འཚོགས་དགོས་པའི་དམིགས་ཡུལ་དེ་ཡང། སྐབས་དེར་རྩོད་རྙོག་བྱུང་བའི་དངོས་འབྲེལ་གྱི་ཉམས་མྱོང་ལ་བརྟེན་ནས། སླར་ཡང་དེ་ལྟའི་རྩོད་རྙོག་མི་ཡོང་བའི་སྔོན་འགོག་གི་ཆེད་དུ་དམིགས་པ་ཞིག་རེད། སྐབས་དེའི་ཚོགས་འདུ་དེ་འོད་སྲུང་ཆེན་པོས་གཙོ་སྐྱོང་གནང། ཚོགས་འདུ་འགོ་འཛུགས་ཞུས་མ་ཐག་འོད་སྲུང་ཆེན་པོས་དེ་སྔོན་སངས་རྒྱས་བཅོམ་ལྡན་འདས་ཤར་ཕྱོགས་འོད་མའི་ཚལ་དུ་བཞུགས་སྐབས་གསུངས་པའི། འཆམ་མཐུན་སྐོར་གྱི་དོན་གནད་དྲུག་གསུངས་པ་དག། དགེ་སློང་མ་འགགས་པར་བསྐྱར་ཟློས་ཀྱིས་སྐྱོར་དུ་བཅུག། དེ་ལྟར་མ་འགགས་པས་དོན་གནད་དྲུག་པོ་འགྲེལ་བཤད་ཀྱི་ལམ་ནས་ངག་སྐྱོར་གྲུབ་རྗེས། བཙུན་པ་མོང་གལ་གྱི་བུས་དགོན་པ་ཡོད་དོ་ཅོག་གི་དགེ་སློང་ཕ་མ་ཚང་མས། མཐུན་ལམ་སྐོར་གྱི་དོན་གནད་དྲུག་པོ་དེ། བློ་འཛིན་གནང་དགོས་པའི་དགོངས་འཆར་བཏོན། ཉིན་བཞིའི་རིང་བགྲོ་གླེང་ལྷུག་པོ་གནང་རྗེས་ཚོགས་འདུར་ཞུགས་པའི་དགེ་སློང་རྣམས་ཀྱིས་ནམ་ཞིག་དགེ་འདུན་པའི་ཁྲོད་དུ་འཁྲུག་རྩོད་བྱུང་སྐབས་ལག་ལེན་བསྟར་ཆེད་དུ་བར་འདུམ་ལ་དམིགས་པའི་ལག་ལེན་བདུན་གཏན་ལ་ཕབ། དེ་བདུན་པའི་མིང་ལ་རྩོད་པ་ཞི་བར་བྱ་བའི་ཆོས་བདུན་ཟེར། ལག་ལེན་དང་པོ་ནི། ཕྱོགས་ཁག་གཉིས། གདོང་དང་གདོང་ཐུག་སྟེ་ཞུ་རྒྱུ་དེ་ཡིན། དེ་འདྲའི་ལག་ལེན་གྱི་རྗེས་སུ་འབྲངས་ཏེ་རྩོད་རྙོག་ནང་ལྷུང་བའི་དགེ་འདུན་སྡེ་ཁག་གཉིས་ཐེ་བའི་དགེ་འདུན་པའི་དབུས་སུ་རྩོད་རྙོག་དེ་གསལ་ཞིང་གསལ་བར་བརྗོད་དགོས། དེ་ལྟར་གནང་དགོས་པའི་རྒྱུ་མཚན་ནི། མང་ཚོགས་ཁྲོད་སྡེ་ཁག་གང་རུང་ཞིག་གིས་ཕྱོགས་བཟུང་སྟེ་ཞེ་འཁོན་དང་འཐེན་འཁྱེར་ཆེ་རུ་གཏོང་བར་ཤུགས་རྐྱེན་སྤྲོད་པ་སོགས་སྐབས་དེའི་རྩོད་རྙོག་དང་འབྲེལ་བའི་སྒེར་གྱི་ལབ་གླེང་ཁག་འགོག་ཆེད་ཡིན་ནོ། ལག་ལེན་གཉིས་པ་ནི་དྲན་གསོ་གནང་རྒྱུ་དེ་ཡིན། དེའི་གོ་དོན་ནི། ཕྱོགས་གཉིས་ཀར་ཚོགས་པའི་དབུས་སུ་རྩོད་རྙོག་དེ་མགོ་བསླངས་པ་ནས་བཟུང་བརྒྱུད་རིམ་དག་ལ་དྲན་གསོ་བྱེད་དུ་འཇུག་དགོས། འགྲེལ་བཤད་དེ་ཡང་གང་ཐུབ་ཐུབ་ཀྱིས་ཞལ་གསལ་པོ་དགོས་པར་མ་ཟད། རབ་བྱུང་ན་ར་སྤྲོད་དང་དཔང་རྟགས་སོགས་ཀྱང་སྟོན་དགོས། སྐབས་འདིར་དགེ་འདུན་པས་རྩོད་རྙོག་དེར་ཞིབ་འཇུག་བྱེད་པའི་རྒྱུ་ཆ་སྟེ། དགོས་ངེས་ཀྱི་གནས་ཚུལ་དག་གསལ་པོར་ཤེས་སླད། ཕྱོགས་ཁག་གཉིས་ཀའི་འགྲེལ་བཤད་ལ་ཞི་འཇམ་དང་བཟོད་བསྲན་གྱི་སྒོ་ནས་ཁུ་སིམ་མེར་གསན་དགོས། ལག་ལེན་གསུམ་པ་ནི། མཁྲེགས་འཛིན་མི་བྱེད་པ་དེ་ཡིན། དེའི་གོ་དོན་ནི། གླེང་གཞིར་ཚུད་པའི་དགེ་སློང་ཚོས་རྩོད་རྙོག་ཐག་གཅོད་ཐུབ་པའི་རེ་བ་བྱེད་དགོས། དེ་བཞིན། དགེ་འདུན་པས་ཀྱང་རྩོད་རྙོག་ནང་ལྷུང་བའི་ཕྱོགས་ཁག་གཉིས་ཀས་འགྲིག་མཐུན་དང་བར་འདུམ་ཡོང་བའི་རྣམ་འགྱུར་སྟོན་རྒྱུའི་ཐུགས་རེ་གནང་དགོས། མཁྲེགས་འཛིན་གྱིས་དོན་དག་ལ་འགལ་རྐྱེན་བྱེད་ཅིང་བྱ་བ་ལྡོག་ཕྱོགས་སུ་འཁྲིད་པར་བྱེད། གལ་ཏེ་ཕྱོགས་ཁག་གཅིག་གིས་ང་ཚོའི་རྩོད་རྙོག་དེ་སེམས་གཏིང་ནས་སློང་འདོད་མེད་ན་ཡང་གནས་ལུགས་ལེགས་པོར་མ་ཤེས་པའམ་ཡང་ན་ཐག་མ་ཆོད་པ་སོགས་རྒྱུ་མཚན་གང་ཡང་རུང་བའི་དབང་གིས་བསླབ་པ་དང། འགལ་སོང་ཞེས་ངོས་ལེན་ཞུས་ཚེ། དགེ་འདུན་པས་ཚིག་དེ་རྩ་ཆེའི་གནད་འགག་ཏུ་བཟུང་ནས་ཕྱོགས་ཁག་གཉིས་ཀས་ངོས་ལེན་ཐུབ་པའི་བར་འདུམ་གྱི་ཐབས་ལམ་འཚོལ་དགོས། ལག་ལེན་བཞི་པ་ནི་དྭང་བླངས་ཀྱིས་མཐོལ་བཤགས་ཞུ་རྒྱུ་དེ་ཡིན། ཕྱོགས་ཁག་གཉིས་རེ་རེར་དགེ་འདུན་པའམ་ཡང་ན་གྱོད་ཡའི་ཕྱོགས་ཁག་གིས་སྐྱོན་འཛུགས་དང་ཐེར་འདོན་བྱེད་མི་དགོས་པར། སོ་སོའི་ནོར་འཁྲུལ་ལམ་བསླབ་བྱར་འགལ་བའི་བྱ་བ་དག་རང་འགུལ་གྱིས་ངོས་ལེན་བྱེད་པར་སེམས་ཤུགས་སྤར་དགོས། དགེ་འདུན་པའི་ངོས་ནས་ཀྱང་གནད་དོན་ཆུང་ཚགས་ཅི་ཡིན་ན་ཡང་ཕྱོགས་གཉིས་ཀས་རང་སྐྱོན་ངོས་ལེན་གྱི་མཐོལ་བཤགས་ཞུ་བར་དུས་ཚོད་ངེས་ཅན་སྤྲོད་དགོས། ཕྱོགས་གཅིག་གིས་ནོར་འཁྲུལ་ངོས་ལེན་ཞུས་པ་ན་འགྲིག་འཇགས་འོང་བའི་འགོ་ཚུགས་པ་ཡིན་པས་ཕྱོགས་གཞན་པ་དེས་ཀྱང་དེ་ལྟའི་ངོས་ལེན་བྱེད་རྒྱུར་སེམས་ཤུགས་སྤར་དགོས། ཐབས་ལམ་འདིས་འགྲིག་འཇགས་མཐིལ་ཕྱིན་འོང་བར་སྣེ་ཁྲིད་བྱེད་ཐུབ། ལག་ལེན་ལྔ་པ་ནི་ཐག་གཅོད་ཀྱི་བཀའ་ཁྱབ་ལ་བརྩི་སྲུང་ཞུ་རྒྱུ་དེ་ཡིན། བཀའ་ཁྱབ་འབྱོར་བ་ན་བཀའ་ཁྱབ་དེ་སྐད་གསང་མཐོན་པོས་ཐེངས་གསུམ་ལ་ངག་སྐྱོར་གནང་དགོས། སྐབས་དེར་དགེ་འདུན་པའི་ཁྲོད་ནས། ཐག་གཅོད་དེ་དྲང་བཞག་བྱུང་མི་འདུག་ཟེར་བའི་སྐད་ཅོར་རྒྱག་མཁན་སོགས་མ་བྱུང་ཚེ། བཀའ་ཁྱབ་དེ་མཐའ་མའི་ཐག་གཅོད་དུ་ངོས་འཛིན་ཞུས་ན་འགྲིག། རྩོད་རྙོག་ནང་ཚུད་པའི་ཕྱོགས་ཁག་གཉིས་ཀས། སྔོན་ཚུད་ནས་དགེ་འདུན་པའི་ཐག་གཅོད་གང་འདྲ་ཞིག་གནང་ན་ཡང། ང་ཚོས་འདིར་ཡིད་ཆེས་ཀྱིས་བརྩི་སྲུང་ཞུ་གི་ཡིན་ཞེས་ཁས་ལེན་ཞུས་ཡོད་སྟབས། ཕྱོགས་ཁག་གཉིས་པོར་བཀའ་ཁྱབ་འདིར་འགྲིག་མིན་ལ་གདོང་ལེན་བྱེད་རྒྱུའི་ཐོབ་ཐང་མེད། ལག་ལེན་དྲུག་པ་ནི། མང་མོས་ཀྱིས་ཐག་གཅོད་གནང་རྒྱུ་དེ་ཡིན། དེ་ནི་ཕྱོགས་གཉིས་ཀའི་གནད་དོན་ལ་ཉན་དགོས་པ་སྟེ། ཕན་ཚུན་གཉིས་ཀར་སེམས་ཁོང་ནས་འཆམ་མཐུན་བྱེད་རྒྱུའི་འབད་བརྩོན་དང་འདུན་པ་ཡོད་པ་གཟིགས་ཚེ། དགེ་འདུན་ཚོགས་པས་མང་མོས་ཐག་གཅོད་གནང་རྒྱུ། ལག་ལེན་བདུན་པ་ནི་ས་འདམ་འཇག་རྩྭས་འགེབས་ཞེས་པ་དེ་ཡིན། ཚོགས་འདུ་འཚོགས་སྐབས་རྩོད་རྙོག་ནང་ཚུད་པའི་ཕྱོགས་ཁག་གཉིས་ཀས་སོ་སོའི་ངོ་ཚབ་ཏུ་དགེ་སློང་བགྲེས་པ་རེ་རེ་བསྐོ་དགོས། བསྐོ་བྱའི་དགེ་སློང་དེ་ཡང་སྐུ་ཡོན་ཆེ་ལ་དགེ་འདུན་པ་ཚང་མས་བརྩི་མཐོང་དང། གུས་བཀུར་ཞུ་ས་ཞིག་ངེས་པར་ཡིན་དགོས། དེ་འདྲའི་ངོ་ཚབ་རྣམ་གཉིས་ཀྱིས་སྨྲ་བ་ཉུང་བའི་སྒོ་ནས་ལེགས་པར་གསན་ཏེ་བཞུགས་དགོས། གལ་ཏེ་ཁོང་གཉིས་ཀྱིས་ཚིག་གཅིག་སྨྲས་ཚེ། དེ་ལ་རྩོད་རྙོག་ཞི་འཇམ་ཡོང་བ་དང། སེམས་ཀྱི་རྨ་ཁ་གསོ་བ་སོགས་མདོར་ན། འགྲིག་འཇགས་དང་བཟོད་གསོལ་བྱེད་པར་སྐུལ་བའི་ནུས་པ་ཆེན་པོ་ཡོད་པས་ཚིག་འདིར་དམིགས་བསལ་གྱི་ནུས་པ་ཆེན་པོ་ཡོད། དཔེར་ན། འཇག་རྩྭས་འདམ་བག་བཀབ་ན་སྐྱེ་བོ་གང་ཡང་རུང་བ་ཞིག་འདམ་དེ་བརྒྱུད་ནས་སོང་ན་ཡང་འདམ་གྱིས་མི་གོས་པ་བཞིན་ནོ། དགེ་སློང་བགྲེས་པ་ཚོར་བརྟེན་ནས་རྩོད་རྙོག་ནང་ཚུད་པའི་ཕྱོགས་ཁག་གཉིས་ཀྱི་གནད་དོན་ཆུང་ཚགས་རིགས་ལས་སླ་པོར་གྲོལ་ཐུབ་པའི་ཐབས་ལམ་རྙེད་ཀྱི་ཡོད་ཅིང་འཁོན་འཛིན་དང་ཟུག་རྔུ་སྐྱེད་པའི་རིགས་རྣམས་ཀྱང་ཞི་བར་བྱེད་ཐུབ། དེར་བརྟེན་དགེ་འདུན་པའི་ངོས་ནས་རྩོད་རྙོག་འདིར་ཕྱོགས་གཉིས་ཀའི་བློ་དང་འཚམས་པའི་ཐག་གཅོད་བྱ་བདེར་གྱུར་པ་ཡིན། དགེ་སློང་བགྲེས་པ་ཚོས་བར་འདུམ་ལ་དམིགས་པའི་ཆོས་བདུན་པོར། ཆོག་མཆན་བཀའ་འཁྲོལ་ཐོབ་སླད་བཅོམ་ལྡན་འདས་ལ་སྙན་སེང་ཞུས་པར་བཅོམ་ལྡན་འདས་ཀྱིས་ཁོང་ཚོས་གཏན་འབེབས་གནང་བའི་བཅད་ཁྲ་དེར་བསྔགས་བརྗོད་གནང་བ་མ་ཟད་ད་ནས་བཟུང་ལག་ལེན་དེ་དག་རྒྱུན་སྲོལ་ཉམས་ལེན་གྱི་འཆར་གཞི་ཞིག་ཏུ་བསྒྱུར་དགོས་པའི་བཀའ་ཕེབས། བཅོམ་ལྡན་འདས་རྒྱལ་བྱེད་ཚལ་དུ་ཟླ་བ་དྲུག་ཙམ་བཞུགས་རྗེས་ཕྱིར་རྒྱལ་པོའི་ཁབ་ཏུ་བྱོན། དེ་ལྟར། ཁོང་བྱོན་བཞིན་པའི་ལམ་བར་དུ། བྱང་ཆུབ་ལྗོན་ཤིང་ལ་གཟིགས་པར་བྱོན་ཞིང། ཡུལ་ལྟེང་རྒྱས་སུ་ཁྱེའུ་བཀྲ་ཤིས་ཀྱི་ནང་མི་ཡང་གཟིགས་པར་བྱོན། དེ་སྔོན། བཅོམ་ལྡན་འདས་ཀྱིས་ཁྱེའུ་བཀྲ་ཤིས་ལ། མ་འོངས་པར་ཁྱེད་ཀྱི་ལོ་ཚད་སྨིན་པ་ན། དགེ་འདུན་གྱི་སྡེ་ཁོངས་སུ་འབོད་ཆོག་ཅེས་ཞལ་འཆེས་གནང་བ་ལྟར། སྐབས་དེར་ཁྱེའུ་བཀྲ་ཤིས་དགུང་ལོ་ཉེར་གཅིག་ལ་སོན་པས་ཁོ་རང་བསྙེན་པར་རྫོགས་ཟིན་པ་མ་ཟད་རིང་པོར་མ་སོང་བར་སྲས་སྒྲ་གཅན་འཛིན་གྱི་སེམས་ཐག་ཉེ་ཤོས་ཀྱི་ཆོས་གྲོགས་སུ་གྱུར།